དེ་མིན་གྱི་དགའ་པོ་ཆེ་བ་གཞན་དག་ཡོའོ་མ་རེད། ཁོས་ག་དུས་ཡིན་ནའང་ལྟོ་དུས་འདི་ཟས་ཚར་བའི་རྗེས་ལ་ལམ་སང་དེའི་གཞུག་གི་ལྟོ་དུས་དེ་ག་རེ་ཟ་དགོས་ཡོད་མེད་འདི་བསམ་བློ་གཏང་གི་ཡོའོ་རེད། ཉིན་མོ་གཅིག་ཐོབ་རྒྱག་ཁོབ་རྒྱག་ལ་སྤྱང་ཀི་ཁོ་བྱ་ཤ་སྦྲང་སྐྱོག་ཟ་འདོད་ལངས་པ་རེད། དེ་འདྲ་སོང་ཙང་ཁོས་ཉིན་གང་ནགས་ཚལ་གྱི་དཀྱིལ་ལ་ཕར་ཕྱིན།

ཐབས་ཤེས་ཡག་པོ་ཞིག་བསམ་བློ་འཁོར་བ་རེད། དེ་ནས་ཁོས་མགྱོགས་མགྱོགས་ནང་ལ་ལོག་ཕྱིན་རྗེས་ཐབ་ཚང་ནང་ལ་འཛུལ་ནས། བྱ་དེར་སྟེར་ཡག་གི་ཁ་ལག་ཞིམ་རེ་ཞིམ་ཟས་དེ་འདྲའི་བཟོ་ཡག་འགོ་བཙུགས་པ་རེད། སྔོན་ལ་ཁོས་བྲོ་བ་ཞིམ་པོ་ཞེ་དྲག་ཡོད་པའི་བག་ལེབ་སྲབ་པོ་བརྒྱ་ཐམ་པ་བཟོས་རྗེས་ནམ་ཕྱེད་བར་དུ་བསྒུགས། དེ་ནས་ནམ་ཕྱེད་སླེབས་པ་དང། ཁོས་བག་ལེབ་སྲབ་པོ་དེ་གའི་བྱ་དེའི་ནང་གི་སྒོ་རའི་དཀྱིལ་ལ་ག་ལེ་ག་ལེ་བཞག་རྗེས། གལ་སྲིད་བྱ་མོ་རང་གིས་ངས་བཟོས་པའི་བག་ལེབ་དེ་གའི་རྒྱགས་ཚད་ཅིག་བཟས་པ་ཡིན་ན་ནི་རང་རྒྱགས་པ་ཆགས་རྗེས་ང་ཡི་བློ་ཡིད་ཚིམ་པ་ཅིག་ཟ་ཡག་ཡོང་གི་རེད། གཅིག་ལབ་བརྒྱབ་པ་རེད། ཡང་དེ་ནས་ཉིན་མ་ཁ་ཤས་ཕྱིན་པའི་རྗེས་ལ་སྤྱང་ཀིས་ལྗིད་ཚད་རྒྱ་མ་བརྒྱ་ལྷག་ཙམ་ཞིག་ཡོད་པའི་ཀེག་ཆེན་པོ་ཞིག་བཟོས་ནས་བྱ་ཚང་སྒོ་འགྲམ་ལ་བསྐྱལ་རྗེས། རྒྱགས་ཤིག་རྒྱགས་ཤིག་བྱ་མོ་རང་གིས་གལ་སྲིད་དེ་ཚོ་ཚང་མ་ཟས་པ་ཡིན་ན་རང་རྒྱགས་པ་ཆགས་རྗེས་ང་ཡི་བློ་ཡིད་ཚིམ་པོ་ཅིག་ཟ་ཡག་ཡོང་གི་རེད། གཅིག་ལབ་བརྒྱབ་པ་རེད། དེ་ནས་ཉིན་མ་གཅིག་གི་དགོང་ད། ཁོས་ཞེ་དྲག་སྒུག་པའི་དུས་ཚོད་དེ་སླེབས་པ་དང་ཁོས་བསམ་པ། ད་ཡིན་ན་བྱ་མོ་དེ་ཏན་ཏན་རྒྱགས་པ་ཞེ་དྲག་ཆགས་པ་ཡོད། ངས་དོ་དགོང་བྱ་མོ་དེ་ཚུར་ཟིན་རྗེས་ཁ་ལག་ཅིག་བཟོས་པ་ཡིན་ན་ཏན་ཏན་ཞིམ་པོ་ཞེ་དྲག་ཡོང་རེད་བསམ་རྗེས། མེ་ཚ་པོ་ཅིག་བཏང་དེའི་སྒང་དེར་ཁོག་མ་ཞིག་བཞག། ཁོག་མའི་ནང་གི་ཆུ་དེ་པུ་ལོག་པུ་ལོག་པུ་ལོག་བསྐོལ་རྗེས། ཁོ་ཕྱི་ལ་བྱ་མོ་ཟིན་ག་ཕྱིན་པ་རེད།